དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོ་ཡི་བོད་ཟླ་དགུ་པའི་ཚེས་ཉི་ཤུ་རྩ་བརྒྱད་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བཅུ་གཅིག་པ་ཡི་ཚེས་བཅུ་གཅིག། གཟའ་སྤེན་པའི་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནས་དེ་རིང་ལས་རིམ་ཁག་གི་དང་པོ་རུ་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་ཁོང་གི་སྐུ་ཡི་ཡང་སྲིད་དང་འབྲེལ་བའི་གནད་དོན་གྱི་ཐོག་ལ། སེམས་ཁྲལ་གནང་མི་དགོས་པར་རྒྱ་ནག་གི་ནང་ལ་འགྱུར་བ་འགྲོ་ངེས་ཡིན་པའི་གི་བཀའ་སློབ་སྩལ་གནང་ཡོད་པའི་གནས་ཚུལ་སོགས་དེ་རིང་གི་གསར་འགྱུར་ཁག་དང། ས་གནས་ས་ཐོག་ནས་གཏོང་ཡོང་བའི་གནས་ཚུལ་ཞིག་གི་ནང།
རྒྱ་ནག་ལ་སྐྱབས་མགོན་རིན་པོ་ཆེ་གི་སྐུའི་ཡང་སྲིད་དང་འབྲེལ་བའི་བདག་དབང་དེ་རྩ་བ་ཉིད་ནས་ཡོད་མ་ལོ་རྒྱུས་ཐོག་ནས་རྩ་བ་ཉིད་ནས་ཡོད་མ་རེད་དེའི་ཐོག་ནས་ད་ལྟ་འདི་བཤད་པ་དེ་དྲང་བདེན་མ་ཡིན་པ་ཅིག་ད་དེ་ལོ་རྒྱུས་འཁྱོག་བཤད་ཡིན་པ་ཅིག་ཟེར་ཚད་དེ་འདི་རེད།

བོད་མིའི་དབུ་ཁྲིད་སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་ཁོང་གི་སྐུ་ཡི་ཡང་སྲིད་དང་འབྲེལ་བའི་ཐོག་ལ་སེམས་ཁྲལ་གནང་མི་དགོས་པར་རྒྱ་ནག་གི་ནང་ལ་འགྱུར་བ་ཞིག་འགྲོ་ངེས་ཡིན་པར་བཀའ་སློབ་སྩལ་གནང་ཡོད་འདུག་དེ་ཡང་བཞུགས་སྒར་དུ་བོད་ཀྱི་མ་འོངས་མདུན་ལམ་སྐོར་ལ་གཞོན་སྐྱེས་ཚོ་གི་གྲོས་བསྡུར་གྱི་ལྷན་ཚོགས་ཤིག་ཕྱི་ཟླ་བཅུ་གཅིག་པ་ཡི་ཚེས་ལྔ་ནས་བཅུ་གི་བར་གནང་ཡོད་པའི་ཐོག

ལར་རེ་ད་རང་ཞོགས་པ་སྐྱབས་མགོན་རིན་པོ་ཆེ་ལ་མཇལ་ཁ་བཅར་བྱས་རྒྱལ་བ་རིན་པོ་ཆེ་ལ་ཡ་ང་ཚོ་གི་མི་སྐལ་གང་བྱུང་པ་དེ་གས་ཆ་ཚང་བྱས་ཡ་སྙན་སེང་ཞུས་ཡོད་རེད་རྒྱལ་བ་རིན་པོ་ཆེ་གིས་ག་རེ་གསུངས་སོང་ཞུས་པ་ཡིན་ན་ད་སྐུའི་ཡང་སྲིད་དང་འབྲེལ་བའི་ཐོག་ལ་ཡ་སེམས་ཁྲལ་བྱེད་དགོས་མ་རེད་ང་གང་ལྟར་ལོ་ཉི་ཤུ་ཙམ་ཅིག་བསྡད་གི་རེད་སོང་ཙང་ལོ་ཉི་ཤུའི་རིང་ལ་ཡ་ཨང་རྒྱ་ནག་ལ་འགྱུར་བ་ཅིག་འགྲོ་བསྡད་གི་རེད་སོང་ཙང་དེ་སེམས་ཁྲལ་བྱེད་དགོས་མ་རེད་བྱས་ནས་འདི་བཀའ་གནང་སོང། བོད་ཀྱི་མ་འོངས་མདུན་ལམ་འཚོལ་ཞིབ་དང་འབྲེལ་བའི་གི་ལྷན་ཚོགས་ཐེངས་བཞི་པ་ཡི་སྟེང་དོན་ཚན་ཁག་བདུན་གཏན་འབེབས་ཡོངས་བསྒྲགས་གནང་ཡོད་པའི་གི་ནང་ལ། བོད་ནི་གནའ་སྔ་མོ་ནས་བཟུང་ཆོས་ལྡན་གྱི་ཞིང་ཁམས་ཞི་བདེ་ཡི་རྒྱལ་ཁབ་ཞིག་ཡིན་པ་དང། བཙན་བྱོལ་གྱི་ནང་ལ་གོང་ས་མཆོག་གི་དབུ་ཁྲིད་དེ་བོད་མི་ཚོ་གི་རྒྱལ་སྤྱི་ཡི་ཁྱོན་ཡོངས་དུ་བོད་དོན་འཐབ་རྩོད་རྒྱུན་འཁྱོངས་བྱས་པ། རྒྱ་ནག་གཞུང་གིས་བོད་ཀྱི་སྐད་ཡིག་རིག་གཞུང་དང་བོད་མི་ཡི་ངོ་བོ་རྩ་མེད་དུ་གཏོང་བཞིན་ཡོད་པ། གོང་ས་མཆོག་གི་ཡང་སྲིད་ངེས་པར་དུ་ཕེབས་དགོས་པ་དང་རྒྱལ་སྤྱི་དང་རྒྱ་དཀར་ནག་གི་གནས་བབ་འགྱུར་འགྲོས་ལ་ཞིབ་ཚགས་པོ་གི་དབྱེ་ཞིབ་དང་རྒྱ་ནག་གཞུང་གི་བཙན་དབང་གི་འོག་ཡོད་པའི་ཤར་ཏུ་ཀི་སི་ཐན་དང་ལྷོ་སོག་པོ་ཧང་ཀང་ཐའེ་ཝན་སོགས་དང་ནུས་པ་མཉམ་སྤུངས་ཀྱིས་རང་དབང་འཐབ་རྩོད་གནང་རྒྱུ་ཡིན་པ་འཁོད་ཡོད་པ་རེད། བོད་མི་ཚོ་ཡི་བར་མི་འདྲ་བ་ཅི་ཙམ་ཡོད་མིན་ལ་མ་ལྟོས་པར་ཚང་མ་ཡི་དམིགས་ཡུལ་ནི།

ཨ་ནེ། ད་རིང་སང་ཉིན་ད་ལྟ་ག་ལ་བོ་རེད་བསམ་བཞིན་དུ་ཤེས་བཞིན་དུ་ཨན་སྐྱབས་མགོན་རིན་པོ་ཆེ་ལ་ཟུར་ཟ་དང་མཚན་སྨད་ཞུ་ཡག་གི་ཐབས་ཤེས་བྱེད་མཁན་དེ་ཚོ་ལ་དབུས་ས་གཉིས་ཀྱི་ལས་བྱེད་ཡོངས་རྫོགས་ནས་ཨ་ནེ། གདོང་ལེན་བྱེད་དགོས་འདུག་ཟེར་ཡག་གི་དེ་གྲོས་ཆོད་དེ་གལ་ཆེ་གཅིག་རེད། ད་དེ་ནས་རྒྱུན་གཏན་ནང་བཞིན་ཨ་ནེ་ཞིང་ས་འདེབས་ལས་བྱེད་ཡག་དང་ཨ་ནེ་ཞིང་ད་དཀའ་ངལ་ཆེ་ཡག་ཅིག་དེ་འདྲའི་དུས་ཚོད་དེ་ལ་ཨ་ནེ་གཞིས་ཆགས་ཁག་ནང་ལ་ཕྱི་མི་ལ་ཡ་ཞིང་ཞིང་ཁ་བོགས་མ་ལ་བཏང་ཞིང་ས་བདག་པོ་མ་བརྒྱབ་པའི་དཀའ་ངལ་དེ་རབ་དང་རིམ་པར་འཕྲད་ཡོང་གི་ཡོད་དུས་དེའི་སྐོར་ལ་ཡང་གྲོས་བསྡུར་ཤུགས་ཆེན་པོ་བྱུང་བ་རེད། ཡང་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ཀྱིས་བོད་ཕྲུག་ཁྱིམ་སྡེ་ཡི་སློབ་སྤྱི་དང་དགེ་རྒན་ཆེ་མོ་བ་རྣམས་ལ། ཉིན་གཅིག་གི་རིང་འགོ་ཁྲིད་ཀྱི་ཟབ་སྦྱོང་ཞིག་རྒྱ་གར་གྱི་ཨེ་ལོ་ཀི་ཏི་ཞེས་པའི་ཚོགས་པ་དེ་དང་མཉམ་འབྲེལ་གྱི་ཐོག་ནས་གནང་ཡོད་པའི་སྐོར་རེད་བོད་མིའི་སྒྲིག་འཛུགས་ཀྱི་དྲ་གནས་ནང་གནས་ཚུལ་བཀོད་ཡོད་པ་རེད།

སྤྱི་ཟླ་བཅུ་གཅིག་ཚེས་བཅུ་ཉིན་རྒྱ་ནག་དམར་ཤོག་ཚོགས་པའི་དབུས་གསར་འགྱུར་གཞུང་དོན་ལས་ཁང་ཟེར་བའི་དྲིལ་བསྒྲགས་ལས་ཁུངས་ནས་བོད་སྐོར་ལ་དུས་རབས་གསར་པའི་ཏང་གི་བོད་སྐྱོང་མཛད་ཇུས་ལག་ལེན་དང་དེ་ཡི་ལོ་རྒྱུས་རང་བཞིན་གྱི་གྲུབ་འབྲས་ཞེས་པའི་རྒྱབ་ཤ་དཀར་པོ་ཡི་དེབ་ཅིག་བཏོན་འདུག་ཅིང་རྒྱབ་ཤ་དཀར་པོ་ཡི་དེབ་དེའི་ནང་དོན་ཚན་དྲུག་ལ་དབྱེ་ཡོད་པ་ལས། བོད་ནང་འཕེལ་རྒྱས་ཀྱི་འདུ་ཤེས་གསར་པ་ཕྱོགས་ཡོངས་ནས་ལག་བསྟར་དང་བོད་ནང་བསམ་པའི་དཔལ་ཡོན་འཛུགས་སྐྲུན་གྱི་གྲུབ་འབྲས་མངོན་གསལ་དོད་པ། མི་རིགས་ཆོས་ལུགས་ཀྱི་ལས་དོན་ལ་གྲུབ་འབྲས་བྱུང་བ། སྤྱི་ཚོགས་སྤྱི་ཡོངས་བརྟན་ལྷིང་དང་ཡར་རྒྱས་ཡོད་པ། སྐྱེ་ཁམས་བདེ་འཇགས་ཉིན་བཞིན་སྲ་བརྟན་དུ་སོང་བ། དམངས་གཙོ་དང་ཁྲིམས་ཀྱིས་སྐྱོང་བར་ཤུགས་སྣོན་བརྒྱབ་པ་བཅས་འཁོད་འདུག་པས་དེའི་ཐད་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་རྒྱ་ནག་གཞུང་གིས་བོད་སྐོར་གྱི་རྒྱབ་ཤ་དཀར་པོ་ཡི་དེབ་ཟེར་བ་དེ་དམར་ཤོག་ཚོགས་པའི་ཆབ་སྲིད་ཀྱི་དགོས་མཁོ་ཞིག་གི་ཆེད་དུ་ཡིན་པ་ལས་དེབ་དེའི་ནང་དུ་བོད་ནང་གི་དངོས་ཡོད་གནས་ཚུལ་དང་མི་མཐུན་པའི་འཁྱོག་བཤད་དང་བོད་མིའི་མངོན་འདོད་དང་རྩ་བ་ནས་མི་མཐུན་པ་ཞིག་ཡིན་སྟབས་རྒྱབ་ཤ་དཀར་པོ་ཡི་དེབ་དེ་དྲང་བདེན་མིན་པར་རྫུན་གཏམ་ཞིག་ཏུ་ངོས་འཛིན་བྱེད་བཞིན་ཡོད་ཅེས་འགྲེལ་བརྗོད་གནང་བྱུང།
ད་རེས་འདིའི་ནང་ལོགས་ལ་ཡིན་ནའི་རྒྱབ་ཤ་འདིའི་ནང་ལོགས་བོད་མི་ཡོངས་ལ་ཁེ་ཕན་སྒྲུབ་པའི་དོན་དག་ལ་འདི་ནི་རྩ་བ་ཉིད་ནས་ཡོད་མ་རེད་དེ་ཡོད་ཙམ་མ་འདི། ཆབ་སྲིད་ཀྱི་དགོས་མཁོ་ཅིག་གི་ཡིག་ཆ་ཞིག་ཆགས་ཀྱི་ཡོད་དུས་ཙམ་པ་ལ་འདི། ད་ལྟའི་གི་རྒྱ་ནག་གཞུང་གི་ཡིག་ཆ་དཀར་པོ་འདི་ཡེ་ནས་ཀྱི་དྲང་བདེན་མ་ཡིན་པ་བཅས་རྫུན་གཏམ་རང་བཞིན་ཅིག་བས་ཚུན་ལ་དགག་ལན་ཞུ་རྒྱུ། གཞན་ཡང་རྒྱབ་ཤ་དཀར་པོའི་དེབ་དེའི་ནང་བོད་ཀྱི་ས་ཁུལ་མང་པོའི་ནང་བོད་ཀྱི་རིག་གཞུང་སྲུང་སྐྱོབ་ལྟེ་གནས་ཆེད་འཛུགས་དང་བསླབ་གྲྭ་ཆུང་འབྲིང་ཁག་ཏུ་བོད་ཡིག་སློབ་ཁྲིད་དགོན་སྡེ་ཁག་ཏུ་རྒྱ་སྒོར་ས་ཡ་ལྷག་བཏང་སྟེ་ཡར་རྒྱས་བཏང་ཡོད་པ་སྐོར་དང་ཆོས་ལུགས་ཀྱི་གྲུབ་འབྲས་ཟེར་བའི་ནང་དངོས་སུ་མིན་བོད་ཀྱི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་པཎ་ཆེན་རིན་པོ་ཆེ་གཙོས། བོད་ཀྱི་བླ་ཆེན་ཁག་གི་ཡང་སྲིད་ངེས་པར་དུ་དམར་ཤོག་ཚོགས་པའི་དབང་བསྒྱུར་འོག་གི་ས་ཁུལ་ནང་ངོས་འཛིན་དགོས་སྐོར་འཁོད་འདུག་ལ། འོན་ཀྱང་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ནས་རྒྱ་ནག་གཞུང་ལ་ལོ་རྒྱུས་ཐོག་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་ཡང་སྲིད་ངོས་འཛིན་བྱེད་ཕྱོགས་ཀྱི་བདག་དབང་རྩ་བ་ནས་མེད་པ་གསུངས་ཤིང་ཐེངས་འདིར་དེ་ལྟར་བཤད་པ་ནི་དམར་ཤོག་ཚོགས་པ་ཁོ་རང་ཚོའི་དགོས་མཁོ་ཙམ་ལས་ལོ་རྒྱུས་དང་ད་ལྟའི་གནས་སྟངས་ཀྱི་ཆ་ནས་དོན་དངོས་མི་མཐུན་པ་འཁྱོག་བཤད་ཅིག་ཡིན་པ་འགྲེལ་བརྗོད་གནང་བྱུང། རྒྱ་ནག་ལ ྋསྐྱབས་མགོན་མཆོག་གི་སྐུའི་ཡང་སྲིད་དང་འབྲེལ་བའི་བདག་དབང་དེ་རྩ་བ་ཉིད་ནས་ཡོད་མ་རེད་ལོ་རྒྱུས་ཐོག་ནས་རྩ་བ་ཉིད་ནས་ཡོད་མ་རེད་དེའི་ཐོག་ནས་ད་ལྟ་འདི་བཤད་པ་དེ་དྲང་བདེན་མ་ཡིན་པ་ཅིག་ད་དེ་ལོ་རྒྱུས་འཁྱོག་བཤད་ཡིན་པ་ཅིག་ཟེར་ཟེར་དེ་འདྲ་རེད། ཡང་རྒྱབ་ཤ་དཀར་པོའི་དེབ་དེའི་ནང་བོད་ཀྱི་སྐད་ཡིག་ཡར་རྒྱས་ཐད་སློབ་གྲྭ་ཁག་ཏུ་བོད་ཡིག་སློབ་ཁྲིད་གཙོས་བོད་ཀྱི་སྐད་ཡིག་ནང་གསར་འགྱུར་དང་བརྙན་འཕྲིན་ཡོད་སྐོར་དང་དེ་མིན་ས་གནས་ཁག་གི་ཁྲོམ་ལམ་སོགས་སུ་བོད་ཀྱི་སྐད་ཡིག་མཐོང་རྒྱུ་ཡོད་པ་དང་རྒྱ་ནག་གི་ཚོགས་ཆེན་བཅུ་དགུ་རྗེས་ནས་བཟུང་བོད་ཀྱི་སྐད་ཡིག་ནང་ཐ་སྙད་བསྒྱུར་སོགས་ཚན་པ་གོ་སྒྲིག་དང་མི་དམངས་སྤྱི་ཡོངས་ཀྱིས་བོད་ཀྱི་སྐད་ཡིག་བཀོལ་སྤྱོད་ཀྱི་གནས་བབ་ཡར་རྒྱས་འགྲོ་བཞིན་པ་སོགས་འཁོད་འདུག་ལ། མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ནས་རྒྱབ་ཤ་དཀར་པོའི་ནང་དུ་ནམ་རྒྱུན་དང་མི་འདྲ་བ་ཞིག་ལ་བོད་ཅེས་པའི་ཐ་སྙད་ཚབ་ཏུ་རྒྱ་ནག་གཞུང་གིས་བཙན་ཐབས་ཀྱིས་སྤྱོད་བཞིན་པའི་ཤིས་ཙང་ཞེས་པ་དེ་འཁོད་འདུག་བོད་མི་རིགས་ལ་ལོ་རྒྱུས་དང་བཅས་པ་བཙན་ཐབས་ཀྱིས་རྩ་མེད་བཟོ་ཐབས་ཤིག་བྱེད་བཞིན་ཡོད་པས་བོད་སྐད་དང་བོད་ཡིག་བསླབ་བཞིན་པ་ནི་དོགས་གཞིའི་གནས་ཤིག་ཡིན་པ་འགྲེལ་བརྗོད་གནང་བྱུང།
ད་རེས་འདི་མ་འདྲ་དེ་ཡང་ཟེར་བ་འགྲོ་ཅི་མ་འདྲ་དེ་ག་ལ་ན་ད་རྒྱ་ནག་གཞུང་གིས་བོད་ཀྱི་ཐ་སྙད་དེ་བ Tibet ལས་སྤྱི་ཡོངས་ཀྱི་ཐ་སྙད་དེ Tibet རེད་ཡོངས་ཁྱབ་རེད་ད་དེ་ལ་རུ་ང་པོ་བྱས་བྱས Tibet ལབ་དེ་མེད་པ་བཟོས་བྱས་བྱས་ཤིས་ཙང་ལབ་དེ་ད་ཆ་ཚང་དང་ཤིས་ཙང་ལབ་ནས་བཀོད་བཞག་པ་རེད། དེ་བས་རྩོམ་པ་འདི་དེ་ཁོ་ཚོས་ཀྱིས་ད་ཉེ་བའི་ཆ་ནས་རྒྱ་ནག་གཞུང་ངོས་ནས་བོད་ཀྱི་ཐ་སྙད་དེ་མེད་པ་བཟོས་པས། བོད་མི་རིགས་དེ་རྩ་བརླག་བཏང་ཡག་གི་རིམ་པ་ཞིག་ད་སྤེལ་བསྡད་ཀྱི་ཡོད་རེད།
རྒྱ་ནག་གིས་བོད་སྐོར་གྱི་བཞུགས་མོལ་ཚོགས་འདུ་ཐེངས་བདུན་པ་ནས་བཟུང་བོད་ནང་སྤྱི་ཚོགས་དང་དཔལ་འབྱོར། ཆོས་ལུགས་དང་སློབ་གསོའི་ཡར་རྒྱས་ཕྱིན་པའི་གྲུབ་འབྲས་ཡི་སྐོར་འཁོད་པ་དང་དེ་མིན་དེབ་དེ་ཡི་དབྱིན་ཡིག་དཔར་མའི་ནང་དེ་མིན་དེབ་དེ་ཡི་དབྱིན་ཡིག་དཔར་མའི་ནང། Tibet ཅེས་པའི་ཐ་སྙད་ཐེངས་བདུན་ཅུ་དོན་གཅིག་དང་ཤིས་ཙང་ཞེས་པའི་རྒྱ་ཡིག་གི་ཐ་སྙད་ཐེངས་ཉིས་བརྒྱ་འཁོད་ཡོད་པ་དང ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཚན་ཐེངས་གཉིས་བཅས་བཀོད་འདུག་ལ་རྒྱ་ནག་གཞུང་གིས་ཁ་བྲལ་དང་ཟིང་རྙོག་བཟོ་མཁན་ཁག་ལ་ཐག་ཉེ་བའི་ངང་ལྟ་རྟོག་དང་དོ་ནན་པོ་བྱེད་བཞིན་ཡོད་སྐོར་དང་མཇུག་བསྡོམས་ནང་བོད་ནང་མུ་མཐུད་བརྟན་ལྷིང་ཡོང་ཆེད་མི་རིགས་མཐུན་སྒྲིལ་དང་རྒྱ་ནག་གཅིག་གི་འདུ་ཤེས་དམར་ཤོག་ཚོགས་པའི་སྲིད་ཇུས་ཁག་ཕུགས་རྒྱང་རིང་པོ་དང་ཆ་ཚང་བའི་ངང་ལག་བསྟར་བྱ་རྒྱུ་ཡིན་སྐོར་བརྗོད་འདུག་བཞུགས་སྒར་དྷ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ནང་གསར་འགྱུར་མུ་མཐུད་དུ་ཉན་རོགས། སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་དགོངས་པ་བཞིན་སྙིང་རྗེ་ཡི་བློ་ཡི་སྟེང་ནས་བྱམས་བརྩེ་གོང་འཕེལ་གཏོང་རྒྱུ་དང། ཆོས་ལུགས་དང་མ་འབྲེལ་བའི་གི་ཡ་རབས་སྤྱོད་བཟང་གི་སློབ་གསོ་འདིས་ད་ལྟའི་སྤྱི་ཚོགས་ལ་དགོས་མཁོ་ཧ་ཅང་ཆེན་པོ་ཆགས་ཡོད་པས།

འདི་ལག་ལེན་བསྟར་བསྡད་མཁན་གྱི་ཨ་ནི་ང་ཚོ་ད་ག་རེ་ཟེར་ཤེས་ཡོན་གྱི་ནང་ལ་ལས་འགུལ་སྤེལ་བསྡད་མཁན་རྒྱལ་ཁབ་མི་འདྲ་བ་དྲུག་ནས་མི་སྣ་འདུས་ཕེབས་ཡོད་རེད། ཚོགས་ཞུགས་པ་མི་སྣ་ཚོ་གིས་ཤེས་ཡོན་གྱི་ཁྱབ་ཁོངས་ཀྱི་ནང་ལ་སྙིང་རྗེ་གོང་འཕེལ་རྒྱ་ཆེ་རུ་གཏོང་ཐབས་དང། ད་བར་རང་རང་གི་ས་གནས་སུ་སྙིང་རྗེ་གོང་འཕེལ་གྱི་ལས་དོན་གྱི་ཐོག་ལ་འཕྲད་པའི་དཀའ་ངལ་སོགས་ཀྱི་ཐོག་ལ་ཡང་བགྲོ་གླེང་བྱུང་ཡོད་པ་རེད་འདུག། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཨ་མི་རི་ཀ་ནང་གི APEC ཚོགས་འདུར་བཅར་བ་དང་སྟབས་བསྟུན་ནས་ནིའུ་ཡོག་དང་ནིའུ་ཇར་སིའི་ས་གནས་གཞོན་ནུ་ཚོགས་པ་གིས་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་ཞིག་སྤེལ་རྒྱུ་ཡིན་པའི་གནས་ཚུལ་འདུག་དེ་ཡང་ནིའུ་ཡོག་དང་ནིའུ་ཇར་སིའི་ས་གནས་བོད་ཀྱི་གཞོན་ནུ་ཚོགས་པ་གི་གོ་སྒྲིག་གི་འོག་ཕྱི་ཟླ་བཅུ་གཅིག་པ་ཡི་ཚེས་བཅུ་གཅིག་གི་ཉིན་ཨ་རིའི་ནིའུ་ཡོག་གྲོང་ཁྱེར་ནས་བོད་མི་བརྒྱ་དང་གཅིག་སྤྱི་སྤྱོད་རླངས་འཁོར་བརྒྱུད་ནས་ཨ་རིའི་རྒྱལ་ས་ཝ་ཤིང་ཏོན་དུ་བསྐྱོད་ནས། ཕྱི་ཚེས་བཅུ་གཅིག་ནས་བཅུ་བདུན་གྱི་བར་ཨ་རིའི་གྲོང་ཁྱེར་སན་ཧྥ་རན་སི་སི་ཁོ་གི་ནང་ལ་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོ་ཡི་དཔལ་འབྱོར་མཉམ་ལས་ལྷན་ཚོགས་ཀྱི་ཐོག་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཚོགས་ཞུགས་གནང་འཆར་ཡོད་པ་དང་བསྟུན་ནས། རྒྱ་ནག་གཞུང་གིས་བོད་ཐོག་འཛིན་པའི་སྲིད་བྱུས་ཀྱི་ཐད་ལ་ངོ་རྒོལ་ལས་འགུལ་སྤེལ་འཆར་ཡོད་སྐོར། ནིའུ་ཡོག་དང་ནིའུ་ཇར་སིའི་ས་གནས་བོད་ཀྱི་གཞོན་ནུ་ཚོགས་པ་ཡི་ཚོགས་གཙོ་བསྟན་འཛིན་རྣམ་རྒྱལ་ལགས་ཀྱིས་ངོ་སྤྲོད་གནང་ཡོད་པ་རེད།
ད་ལན། ས་གནས་གཞོན་ནུ་ཀྱི་གོ་སྒྲིག་འོག་ལ། ད་ལན་ཝ་ཤིང་ཏོན་ཏི་སི་ལ་ཡོང་རྒྱུའི་རེས་གཟའ་སྤེན་པ་ཕྱི་ཟླ་བཅུ་གཅིག་ཏ་རིག་བཅུ་གཅིག་ལ་ང་ཚོ་སྐད་འབོད་གོ་སྒྲིག་བྱས་ཡོད། ཨ་ནི་སྐད་འབོད་རྒྱག་པའི་དགོས་དོན་གཙོ་བོ་དེ་ད་ལན། རྒྱ་ནག་གི་སྲིད་འཛིན་ཤི་ཅིན་ཕིན་ཁོ་རང་ཨ་རིའི། San Francisco། ལ་ཁོ་རང་སླེབས་ཡག་རེད་འདུག་པ། འདི་ལ་ད་ལན་ཨ་རི་གི་སྲིད་འཛིན་ཇོ་བྷའི་ཏིན་ཁོ་རང་སྤྱི་ཟླ་བཅུ་གཅིག་གི་ཏ་རིག་བཅུ་དྲུག་ལ་ཁོ་རང་ཕར་ཐུག་ཡག་རེད་འདུག་པ། ཡང་ཁོང་གིས་ལས་འགུལ་དེ་འདྲ་ཞིག་སྤེལ་དགོས་དོན་ཇི་ཡིན་གྱི་སྐོར་ལ་འགྲེལ་བརྗོད་དེ་འདྲ་གནང་བྱུང། ཨ་རི་གི་སྲིད་འཛིན་བོད་དོན་འདི་བོད་དོན་གྱི་དཀའ་ངལ་དང་བོད་ནང་བོད་ནང་གི་དང་མྱངས་དང་མྱངས་བཞིན་པ་དེ་དཀའ་ངལ་དུ་གྱུར་བ་འོན་ཏེ་ངེས་པར་དུ་རྒྱ་ནག་དམར་ཤོག་གཞུང་ལ་མཚམས་འཇོག་བྱ་དགོས་ཡོད་རེད་པ། ཨ་ནི་རྒྱལ་བ་རིན་པོ་ཆེ་རྒྱལ་བ་རིན་པོ་ཆེ་བོད་ལ་ངེས་པར་དུ་ད་གདན་འདྲེན་ཞུ་དགོས་ཡོད་རེད་པ། དེ་བཞིན་དུ་བོད་རང་བཙན་རེད། བོད་ནང་ད་མི་རིགས་རྩ་མེད་བཏང་ཡག་གི་སྲིད་བྱུས་དེ་ངེས་པར་དུ་མཚམས་བཞག་དགོས་ལབ་འདི་ང་ཚོ་དོན་ཚན་ཁ་ཤས་ཤིག་ང་ཚོས་ཡིག་ཐོག་ནས་མར་ཕུལ་གྱི་ཡོད

དེ་ཡང་ཨ་རི་ཡི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་སྦི་ལིན་ཁེན་མཆོག་གིས་རྒྱ་གར་གྱི་དཔོན་རིགས་ཐུག་འཕྲད་གནང་དང་གསར་འགོད་པ་རྣམ་པ་ཚོ་ལ་ང་ཚོས་རྒྱ་གར་དང་ཞི་བདེ་རྒྱ་མཚོ་མངའ་ཁུལ་དེ་རང་དབང་ལྡན་པ་དང་སྒོ་མོ་ཕྱེ་ཞིང་མངའ་ཐང་རྒྱས་པ་ཞིག་ཡོང་རྒྱུ་ཡི་ཐད་ལ་འབད་བརྩོན་གནང་བཞིན་ཡོད། ལས་དོན་དེ་ཡི་ཁོངས་ང་ཚོ་ཡི Quad ཞེས་པའི་གི་ཉི་ཧོང་དང། Australia རྒྱལ་ཁབ་གཉིས་ཡང་ཡོད་པའི། མཉམ་ལས་ཀྱི་ལས་དོན་དེ་ཡང་ཤུགས་ཆེ་རུ་གཏོང་གི་ཡོད་པ་བཅས་སོགས་གསུངས་ཡོད་འདུག་དེ་བཞིན་ཨ་མི་རི་ཀ་ཡི་ཕྱི་སྲིད་དྲུང་ཆེ Blinken མཆོག་གིས་ཨ་མི་རི་ཀ་དང་རྒྱ་གར་གྱི་མཉམ་ལས་ཀྱི་ལས་དོན་ཁག་ཤུགས་ཆེ་རུ་གཏོང་བའི་གི་ཁོངས་སུ། རྒྱལ་སྤྱི་ཡི་ཞི་བདེ་དང་ཁྲིམས་ལུགས་ཀྱིས་སྐྱོང་བའི་གི་ལམ་ལུགས་དེ་དར་སྤེལ་དང་དྲག་པོ་ཡི་ཐོག་ལ་མཉམ་ལས་གནང་རྒྱུ་ཡིན་པའི་གི་སྐོར་གསུངས་ཡོད་འདུག།

ཧྥི་ལི་པིན་རྒྱལ་ཁབ་ལ་འཇིགས་སྣང་བསྐུལ་བ་དེ་ནི་ལྷོ་ཤར་ཨེ་ཤེ་ཡ་ཡི་མཐུན་ཚོགས་ཀྱི་རྒྱལ་ཁབ་ཁག་གི་ནང་ལ Quad མཉམ་འབྲེལ་གྱི་རྒྱལ་ཁབ་ཁག་ལ་གང་འཚམ་གྱིས་དངོས་སུ་འབྲེལ་བ་ཆགས་པའི་གནས་ཚུལ་ཞིག་རེད་ཅེས་སོགས་གསུངས་ཡོད་འདུག་གཞན་ཡང་ཨ་མི་རི་ཀ་ཡི་བདེ་སྲུང་དྲུང་ཆེ་ཨོ་སི་ཐིན་དང། རྒྱ་གར་གྱི་དཔོན་རིགས་མཇལ་འཕྲད་གནང་ནས་དྲག་པོ་ཡི་འཕྲུལ་རིག་མཁོ་སྤྲོད་མགྱོགས་མྱུར་གཏོང་ཐབས་དང་གསང་བའི་ལས་དོན་དང་མེ་མདའ་ཡི་མདེའུ་ལ་སོགས་པ་ཡི་ཐོག་ལ་མཉམ་ལས་གནང་རྒྱུ་ཡི་གྲོས་བསྡུར་གནང་རྒྱུ་ཡིན་པའི་སྐོར། སྤྱི་བསྒྲགས་ཞིག་སྤེལ་ཡོད་པའི་གི་ནང་ལ་བཀོད་ཡོད་འདུག།

དེ་ནས་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་ནང་རྒྱ་ནག་གི་ཚན་རིག་ཉམས་དཔྱད་རུ་ཁག་ཅིག་འཛམ་གླིང་གི་ཡང་ཐོག་བོད་མཐོ་སྒང་གི་འཛམ་གླིང་ནང་གི་གངས་རི་མཐོ་ཤོས་ཨང་དྲུག་པ་རི་བོ་ཇོ་བོ་དབུ་ཡ་ཟེར་བ་དེར་འགྲོ་བསྐྱོད་ཀྱིས་ས་ཁུལ་དེ་ལ་བརྟག་དཔྱད་ཞིབ་འཇུག་མཛད་འགོ་བཙུགས་ཡོད་པའི་སྐོར་གནས་ཚུལ་ཐོན་པ་དང་འབྲེལ་རི་བོ་དེ་དངོས་སུ་འཛེགས་མྱོང་བ་དང་ས་ཁུལ་དེའི་ཁུལ་གྱི་བལ་ཡུལ་ཕྱོགས་སུ་གནས་སྡོད་མཛད་བཞིན་པའི་མི་སྣ་ཁག་ཅིག་ལ།

རི་བོ་ཇོ་བོ་དབུ་ཡ་ཟེར་བའི་རིའི་རྩེ་ལ་འཛེགས་པ་དེ་ནི་རྒྱ་ནག་གི་ཕྱོགས་ནས་ཐེངས་དང་པོ་དེ་ཡིན་པ་དང། རྒྱ་ནག་གི་ཚན་རིག་ཉམས་དཔྱད་རུ་ཁག་དེས་འཛམ་གླིང་གི་རི་བོ་མཐོ་ཤོས་ཨང་དྲུག་པ། ཅོ་ཨུའམ་བོད་སྐད་དུ་རི་བོ་ཇོ་བོ་དབུ་ཡ་ཟེར་བའི་སྟེང་དུ་འཛེགས་ཏེ་རི་བོ་མཐོ་ཤོས་དེའི་ཁུལ་དུ་གནམ་གཤིས་འགྱུར་ལྡོག་དང་དེའི་ཤུགས་རྐྱེན་གྱིས། མཚོ་བོད་མཐོ་སྒང་གི་ཐོག་ལ་གནམ་གཤིས་འགྱུར་ལྡོག་ག་འདྲ་འགྲོ་བཞིན་ཡོད་པ་སོགས་ཡོངས་གྲགས་ཀྱི་འགྲོ་ལུགས་ལྟར་དུ་བརྟག་དཔྱད་ཞིབ་འཇུག་མཛད་བཞིན་ཡོད་པའི་སྐོར་དང། དེ་བཞིན་རྒྱ་ནག་གི་ཚན་རིག་ཉམས་དཔྱད་རུ་ཁག་དེའི་འགོ་ཁྲིད་ནས་རི་བོ་དེའི་རྩེ་ཐོག་ཆགས་པའི་འཁྱགས་པ་མཐུག་པོ་དང་ཁ་བ་གངས་ཀྱིས་བསྐོར་བ་དེ་ནི་ཁོར་ཡུག་གི་ལོ་རྒྱུས་དུ་བརྟག་དཔྱད་ཞིབ་འཇུག་མཛད་རྒྱུ་ལ་ཕན་ཐོགས་ཆེན་པོ་ཡོང་བའི་རེ་བ་མཛད་བཞིན་ཡོད་པ་འགྲེལ་བརྗོད་འོས་གདའ། དེ་ནས་འཛམ་གླིང་ནང་གི་གངས་རི་མཐོ་ཤོས་ཨང་དྲུག་པ་གངས་རི་ཇོ་བོ་དབུ་ཡ་ཟེར་བ་དེའི་རྩེ་རུ་སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་ལོའི་སྟོན་ཀ་ལ་དངོས་སུ་འཛེགས་མྱོང་བ་དང་དེ་བཞིན་འཛམ་གླིང་ནང་གི་གངས་རི་མཐོ་ཤོས་གངས་རི་ཇོ་མོ་གླང་མའི་རྩེ་ལ་སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་ལོའི་དབྱར་དུས་སུ་དངོས་སུ་འཛེགས་མྱོང་བ་དང་དེང་སྐབས་ཨ་རིའི་ནུབ་བྱང Portland མངའ་སྡེ་རུ་བཞུགས་བཞིན་པ་ཀརྨ་བཟང་པོ་ཤར་པ་ལགས་སུ་ཁོང་དེ་སྔ་གངས་རི་ཇོ་མོ་དབུ་ཡ་ཟེར་བ་དེ་ལ་འཛེགས་པའི་སྐབས་དང་ད་ལྟའི་བར་ལ་གངས་རི་དེ་དང་བོད་ཀྱི་ས་འབྲེལ་དང

གངས་རི་དེ་དག་གི་ཐོག་ལ་གངས་ཧ་ཅང་མང་པོས་བཏུམས་ནས་ཡོད། ཡིན་ནའང་ད་ཆ་རི་བོ་དེ་དག་གི་རྩེ་ལ་གངས་དེ་ཙམ་མིག་གིས་རིག་རྒྱུ་མེད་པ་མ་ཚད། ཁ་བ་བབས་པ་དེ་ཡང་མགྱོགས་པོ་བཞུར་བཞིན་ཡིན་པ་དང། ཁ་བ་བབས་པའི་འབབ་ཚད་དེ་ཡང་ཇེ་ཉུང་འགྲོ་བཞིན་ཡིན་པ་དང། དེ་ལ་བརྟེན་ནས་ད་ཆ་གངས་རི་དེ་དག་གི་སྟེང་ལ་གངས་མེད་པར་བྲག་རྡོ་ནག་པོ་དེ་དག།

དེ་བཞིན་གནམ་གཤིས་འགྱུར་ལྡོག་གི་ཤུགས་རྐྱེན་འོག་ད་ཆ་གངས་རི་ཇོ་མོ་གླང་མས་གཙོས་པའི་གངས་རི་མང་པོ་ཞིག་གི་སྟེང་དུ་སྟོན་ཀ་གངས་དེ་ཙམ་མེད་པར་གངས་རི་དེ་དག་ནག་པོ་དང་དམར་ཧྲེང་ངེར་ཐོན་བཞིན་ཡོད་པ་དང། དེ་བཞིན་དེ་སྔ་དང་མི་འདྲ་བར་ད་ཆ་གངས་འཛེགས་པ་འདས་གྲོངས་སོང་བའི་ཕུང་པོ་དེ་དག་ཀྱང་ཕྱི་རུ་གསལ་པོ་ཐོན་བཞིན་ཡོད་པ་དང། དེ་བཞིན་གནམ་གཤིས་འགྱུར་ལྡོག་གི་དབང་གིས་ད་ཆ་སྟོན་འབྲས་ཀྱི་ཐོན་སྐྱེད་ལ་ཤུགས་རྐྱེན་ངན་པ་འཕྲད་བཞིན་ཡོད་པ་དེ་དག་ནི་མཚམས་རེ་ཆར་པ་མ་བབས་པ་དང་མཚམས་རེ་ཆར་པ་མང་དྲགས་པ་སོགས་ཀྱིས་སྟོན་འབྲས་ཀྱི་ཐོན་སྐྱེད་ལ་ཡང་ཤུགས་རྐྱེན་འཕྲད་བཞིན་ཡོད་པ་འགྲེལ་བརྗོད་གནང་སོང། ཡང་གནམ་གཤིས་དྲོ་རུ་འགྲོ་བཞིན་པ་དེ་དག་གིས་དེ་སྔ་མེད་པའི་འབུ་སྲིན་ཡང་མང་པོ་གསར་དུ་ཐོན་བཞིན་ཡོད་པ་དང་ད་ཆ་ཁོང་གི་ཕ་ཡུལ་བལ་ཡུལ་གྱི་སོ་ལུ་ཁུམ་བུ་ཁུལ་དུ་དེ་སྔ་མེད་པའི་དུག་སྦྲང་ཡང་ཐོན་བཞིན་ཡོད་པའི་སྐོར་འགོ་འཛིན་པ་ཀརྨ་འཕྲིན་ལས་ཤར་པ་ལགས་ཀྱིས་འགྲེལ་བརྗོད་གནང་སོང། དེ་ནས་རྒྱ་ནག་གི་ཚན་རིག་ཉམས་ཞིབ་པས་འཛམ་གླིང་གི་རི་བོ་མཐོ་ཤོས་ཨང་དྲུག་པ་རི་བོ་ཅོ་ཨུའམ་བོད་སྐད་དུ་རི་བོ་ཇོ་བོ་དབུ་ཡ་ཟེར་བའི་སྟེང་དུ་འཛེགས་ཏེ་རི་བོ་མཐོ་ཤོས་ཀྱི་གྲས་དེའི་ཁུལ་དུ་གནམ་གཤིས་འགྱུར་ལྡོག་དང་དེའི་ཤུགས་རྐྱེན་གྱིས་མཚོ་བོད་མཐོ་སྒང་གི་ཐོག་ལ་གནམ་གཤིས་འགྱུར་ལྡོག་ག་འདྲ་འགྲོ་བཞིན་ཡོད་པ་སོགས་ཀྱི་བརྟག་དཔྱད་ཞིབ་འཇུག་བྱེད་བཞིན་ཡོད་པའི་གནས་ཚུལ་དང་འབྲེལ་བོད་ཀྱི་ས་འབྲེལ་བལ་ཡུལ་གྱི་ཧི་མ་ལའི་ས་ཁུལ་གྱི་གློ་བོ་དང་སྙེ་ཤང་སོགས་ཀྱི་གངས་རི་དང་འཁྱགས་རོམ་དང་གནམ་གཤིས་འགྱུར་ལྡོག་གི་སྐོར་བལ་ཡུལ་གྱི་སྙེ་ཤང་རྒྱ་གསུམ་མདོ་ནས་ཡིན་པ་རྡོ་རྗེ་ལགས་སུ་དྲི་རྩད་ཞུ་སྐབས་སུ་ཁོང་གིས་གསུངས་དོན་ལ།
རྒྱ་མི་གིས་སྔོན་མ་དེ་བལ་ཡུལ་ལ་ས་འགུལ་མ་ཡོང་སྔོན་ནས་ལོ་བརྒྱད་སྔོན་ལ་ས་འགུལ་ཡོང་དུས་སྒང་ལ་ད་དེ་འདི་ཁོང་ཚོས་རོགས་རམ་བྱེད་དགོས་ཟེར་ནས་གསང་བའི་ཐོག་ནས་རྒྱ་ནག་ཐོག་ནས་འདི Mount Everest དེ་དེའི་དབྱེན་འཇོག་དེ་བྱས་ཨ་ནི་སོ་ལུ་དང་བོད་ངོས་ཕྱོགས་ལ་དེ་འདྲ་བྱེད་རེད་ཟེར་གི་འདུག་གསང་བ་བྱས་ནས་དེ་ད་ལྟ་མུ་སྟང་དང་དེ་འདྲ་ལ་བྱས་ཡོད་རེད་མུ་སྟང་ལ་བྱས་ནས་ད་ལམ་ཁ་བཏོན་ནས་མུ་སྟང་ནས་ཕར་འགྲོ་བའི་བསམ་བློ་བསྡད་ཤིང་ལག་ཁྱེར་སྤྲད་ནས་མི་དམངས་ལ་ལག་ཁྱེར་སྤྲད་ཡག་དགོས་ཚུལ་དེ་ནས་ཡང་ནུབ་རི་དང་ཙུམ་ངོས་ཕྱོགས་ནས་འགྲོ་ཡག་དགོས་ཚུལ་དེའི་དོན་དག་ལ་ད་ཅི་སྟངས་སྙེ་ཤང་སྐོར་ལ་འདི་བཤད་དགོས་བྱུང་ན་གནམ་གཤིས་ཚ་གྲང་གི་སྐོར་ལ་བཤད་དགོས་བྱུང་ན་སྔོན་མ་ཡིན་ན་ཨེ་པོལ་བཏབ་སོང་ན་ཀཱ་སི་མིར་གྱི་ལོ་གསུམ་ནང་ལ་ཆགས་ཀྱི་རེད་ལོ་གསུམ་གསུམ་དང་ཕྱེད་ཀ་ནང་ད་ལྟ་ལ་ད་ཀཱ་སི་མིར་ཨེ་པོལ་དེ་ལོ་དྲུག་བདུན་བཏབ་ནས་ཆགས་མི་འདུག་གནམ་གཤིས་ཚ་གྲང་རྐྱེན་གྱིས་དེ་རེད་ཟེར་གྱི་འདུག། ལགས་སོ་ལགས་སོ་ད་གཅིག་འཁྱག་རོམ་དེ་ཚོ་ཉུང་རུ་འགྲོ་གི་ཡོད་ན་ག་འདྲ་ཡིན་ན་ལགས།

tourist ཡོང་ཡས་དེ་ཚོ trekking ཡོང་གི་འདུག་བ་ནུབ་རིས་ནས་བསམ་མདོ་ནས་གོམ་པ་རྒྱབ་ནས་ཡོང་ཐུབ་གི་འདུག་དེ་བྱས་ཏེ་གངས་ཉུང་རུ་ཕྱིན་ཡོད་རེད་ལ། ལགས་སོ་དེ་ནས་རྒྱ་ནག་གཞུང་གི་ད་གཅིག་གི་ཚན་རིག་ཉམས་ཞིབ་པ་དེ་ཚོ་ད་གཅིག་གི་བལ་བོད་ས་མཚམས་དང་བལ་ཡུལ་གྱི་ས་མཚམས་ཁུལ་གི་ད་གཅིག་གི་དེ་ཧི་མ་ལ་ཡའི་རི་རྒྱུད་ཀྱི་ད་གཅིག་དཔེར་ན་སྙེ་ཤང་དང་ད་དོལ་པོ་ལ་སོགས་པ་ལ་ཡོང་དུས་དེ་ནས་ཡུལ་མི་ཚོ་གི་གཅིག་ལྟ་སྟངས་དེ་ག་འདྲ་གཅིག་ཡོད་ན།

རྒྱ་ནག་ལ་རོགས་པ་ཞུས་ཁོ་རང་ཚོ་དགོས་ཀྱི་རེད་རྒྱལ་ཁབ་བཟོ་ཡག་རོགས་པ་འདི་ད་ཁ་ཤས་ཀྱིས་ཧ་གོ་གི་རེད་དེ་ཧི་མ་ལའི་རི་སྐྱེས་མང་ཆེ་ཧ་གོ་གི་མ་རེད། རི་བོ་དབུ་ཡ་ཟེར་བ་དེ་ནི་འཛམ་གླིང་ནང་གི་གངས་རི་མཐོ་ཤོས་གངས་རི་ཇོ་མོ་གླང་མ་ཟེར་བ་དེའི་ནུབ་ཕྱོགས་སུ་རྒྱང་ཚད་ཀི་ལོ་མི་ཊར་ཉི་ཤུ་ཙམ་གྱི་བོད་དང་བལ་ཡུལ་གྱི་ཧི་མ་ལའི་སོ་ལུ་ཁུམ་བུའི་ས་ཁུལ་གྱི་ས་མཚམས་སུ་ཆགས་པའི་རི་བོ་ཞིག་ཡིན་པ་དང། རི་བོ་དེའི་མཐོ་ཚད་དེ་རྒྱ་མཚོ་ནས་བརྩིས་ན་མི་ཀྲེར་བརྒྱད་སྟོང་ཉིས་བརྒྱ་བཅུ་མེད་གཅིག་ཙམ་ཡོད་པ་དང། རི་བོ་ཇོ་བོ་དབུ་ཡ་དེ་ཡང་ལོ་འཁོར་མའི་རིང་ཁ་བ་དང་གངས་ཀྱིས་བཏུམས་ནས་ཡོད་པའི་རི་བོ་ཞིག་ཡིན་པ་རེད་གདའ། གཅིག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་དེ་ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར་ལེ་ཡིན། རྣམ་པ་ཚོས་ལེ་ཚན་གསན་པར་ཐུགས་རྗེ་ཆེ།
ཨ་མེ་རི་ཀའི་རྒྱལ་ས་ཝཱ་ཤིང་ཊོན་དུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་ངོ་སྤྲོད་ཧུར་ཐེངས་ཐད།